ནང་ང་སྣང་ལ་མི་བདེ། དེ་ཕར་ལྷབ་ད་ལོ་ནང་སེ་ལྷབ་ཨིན་རུ་ར་ཁྱིམ་ནང་སེ་མི་ལྷ་བ་དེ་དེ་ཨ་ནི་དེ་མམ་གི་ར་གོ་བ་ཟུ་དེ་ཕར་ལྷ་དུ་ཟུ་མེ་ར་ཀླུ་ལྷབ་ད་ཡའི་ཇོ་དྲ་ཨ་ནི་བེ་ར་ཏུ་མི་མེ་དེ་ཨ་ནི་གི་ཟུ་བ་ལེ་ཁྱ་དུ་དེ་ཨ་ནི་དུ་སུ་ཟུ་བ་མེ་བེ་བེ་གོ་སེ་ལྷབ་ནི་ཏུབ་ག་ད་ན་ལེ་མ་དང་བ་ར་ཇེ་འཇུ་ཇུ་ཐམ་ན་ལེ་ཇེ་འཇུ་དང་བ་དེ་ག་ཆི་མོ། ཧོ། རྗེས་འཇུག་ག། ད་རྗེས་འཇུག་ག་ཡོད་པའི་གི་མིང་ཚིག་དག་པ་ཅིག་ནང་ལས་མ་ང་གི་ལྷག་ནི་གི་དཔེ་སྟོན་འབད་ནི་དེ་སྐབས་ལུ་ཁྱེད་ཀྱིས་ཨ། ཏིན་ཤུ་དག་པའི་བི་རུ་ཅི་ཁ་བའི་བི་རུ་ལྷག་ནི་བཏུབ་ག། དང་པ་ར། ཀ། ག། ཀག། དེ་ལས་ཁ། ག། ཁག། ཅ་གི་གུ་ཅི་ག་ཅིག།

ད་ཁ་ང་ཁང། དེ་ཁ་དེ་མིང་གཞི་མི་མོ་ཤི། དེ་ང་དེ་རྗེས་འཇུག་ཁ་དེ་ཧེ་མ་ཅོང་པ་ཏེ་མོ་མིང་གཞི། ད་ཨ་ནི་མིང་གཞི་ཡི་གུ་གི་ཤུལ་ལས་འཇུག་མི་དེ་རྗེས་འཇུག་ཨིན་སེ་ལབ་ཆི་མོ་ད་ཅི་ང་གི། ད་ང་དེ་ཆེ་འཇུ་མོ་ཤི་ཆེ་འཇུ་ང། ད་ཁ་ང་ཁང། ཧ་ང་ཧང།

ཅ་གི་གུ་ཅི་ན་ཅིན། ཁ་ཞབས་ཀྱུ་ཁུ་ན་ཁུན། ཁུན་མེ་མ་ཏེ་མོ་ལ་ལོ་ཡེ་ཆད་ད་ཅི་ལབ་དོ་སུ་མེ་ཁ་ཞབས་ཀྱུ་ཁུ་ན་ཁུན་སེ་ཨ་ནི་སུ་མེ་མེན་ཁ་ཞབས་ཀྱུ་ཁུ་ན་ཁུན་སེ་ཨ་ནི་བེ་ལྷག་དགོ་པས་བཏུབ་ག་དེ་ལས་ཆ་འགྲེང་པོ་ཆེ་ན་ཆེན།

དེ་ལས་ས་ཀ་བཏགས་སྐ་བ་སྐབ། ཁ་ར་བཏགས་ཁྲ་བ་ཁྲབ། དེ་ལས་ཁ་ཡ་བཏགས་ཁྱ་བ་ཁྱབ། ད་རྗེས་འཇུག་མ་ཡོད་པའི་གི་མིང་ཚིག་འདི་ཚུ་ལྷག་ནི་བཏུབ་ག། དེ་ཡ། ཁ་མ་ཁམ། ཉ་གི་གུ་ཉི་མ་ཉིམ། ཐ་ཞབས་ཀྱུ་ཐུ་མ་ཐུམ།

ཀ་ར་ཀར། ཁ་ར་ཁར། ཐ་དྲན་པོ་ཐེ་ར་ཐེར། ད་ན་རོ་རྡོ་ར་དོར། ས་ད་ད་ཏ་ར་ཏར། ར་ད་ད་དར་ར་དར། ཕ་ཡ་ད་ཕྱ་ར་ཕྱར།

ས་འབྲིང་པོ་སེ་ལ་སེལ། ཚ་ན་རོ་མཚོ་ལ་ཚོལ། ཚ་ན་རོ་མཚོ་ལ་ཚོལ་ཨི་ན། མེ་མོ་ཚ་ན་རོ་མཚོ་ལ་ཚོལ། ས་ན་ད་ན་ལ་མནལ། ར་ག་ད་ག་ལ་འགེལ། ག་ར་ད་གྲ་ལ་འགྲེལ།